རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི་རེ་ལྡེའུ་ནང་ནས།

མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིན་གི་འདི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱའི་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་སའི་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི

ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་གྱིས། དེ་རིང་གི་འདི་ལས་ནས་ཚང་མ་རེ་ལྡིའུ་ཉན་མཁན་གྱི་མི་མང་གི་རེད།
ད་དེ་རིང་གི་འདི་རེ་ལྡིའུ་ནི་མི་མང་ཚང་མའི་གི་བར་དུ་སླེབས་དགོས་ཡོད་པ་རེད། ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་གྱིས། ང་དེ་རིང་གི་འདི་ལས་ནས་ཁྱེད་ཚོ་མི་མང་ཚང་མའི་གི་ཐོག་ལ་ཕུལ་གིན་སྐབས་གི་གདོང་ནས་ང་ཡང། དཀོན་མཆོག་ལ། གསོལ་བ་ཞིག་བཏབ་དགོས་ཡོད་པ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང། དཀོན་མཆོག་ལ་གསོལ་བ་དེ། ཁྱོད་ཀྱི་འགྲོ་སྟངས་ཀྱི་སྤྱི་ཚང་གོ་དེ་ང་ལ་གནང་གི་སྐབས་ལ་ཁྱོད་ཀྱི། ཁྱོད་ཚོ་གི། ད་དཀོན་མཆོག་གི་འགྲོ་སྟངས་དང་སྤྱི་ཚང་གོ་དེ་ང་ཅག་ལ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡིན་པའི་སྒང་ལ་ཁྱོད་ཀྱིས་རོགས་རམ་གནང་ཅིག་ཨ་མེན།

འགྲོ་དང་དེ་འདྲ་གཟུགས་ལ་སོགས་པ་ཕུལ་བ་ཡང་མེད་པར་བཟོས་པ་རེད། དེ་དཀོན་མཆོག་གི་གསུང་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་ཡིན་ནོ་ཞེས་གསན་ཞུ་རོགས་གནང། དཀོན་མཆོག་གིས་དམ་པའི་གི་མི་ཚོ་ལ་གསུངས་པ་ང་ནི་ཁྱེད་རང་གི་དཀོན་མཆོག་གཙོ་བོ་འདི་ཡིན། ངས་ཁྱེད་རང་ཚོ་ཚེ་གཡོག་ནས་ཐར་པ་བྱས་པ་ཡིན་ཁྱེད་རང་ལ་ང་མ་གཏོགས་དཀོན་མཆོག་གཞན་སུ་ཡང་ཡོང་བ་མ་རེད་ཁྱེད་རང། མཆོད་པ་ཕུལ་རྒྱུ་ཡི་ཆེད་དུ་འདྲ་གཟུགས་བཟོ་རྒྱུ་ཡོད་མ་རེད། མ་བྱས་ཞིང་ཁམས་དང་ས་མཚོ་ནང་ཡོད་པའི་གི་རིགས་དེ

འཁོར་དུ་ཡོང་པའི་རྒྱལ་ཁབ་དང་མི་ཚོ་ཡི་ཆོས་ལུགས་ཆོས་ལུགས་མ་བྱེད། མི་དེ་ཚོ་སྐར་མ་ལ་བལྟས་ནས་ལུང་བསྟན་བྱུང་བ་དེ་ཡི་ཐོག་སེམས་ཁྲལ་བྱེད་ཀྱི་ཡོད་རེད། ཡིན་ཡང་ཁྱེད་རང་ཚོ་འདི་འདྲ་ཡི་ཐོག་ལ་སེམས་ཁྲལ་བྱེད་དགོས་ཡོད་མ་རེད། མི་འདི་ཚོ་ཡི་ལུགས་སྲོལ་ནི། རྫུས་མ་རེད། མི་ཚོས་ཤིང་སྡོང་བཅད་བྱས་ནས་ལས་བྱེད་པ་ལ་འདྲ་གཟུགས་བཟོ་བཅུག་གི་ཡོད་རེད་དེ་ནས་ཁོ་ཚོ་དངུལ་དང་གསེར་གྱིས་བཏུམ་ནས་སྙིང་རྗེ་པོ་བཟོ་གི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ཁོ་ཚོས་འདི་ལ་གཟེར་རྒྱབ་ནས།

གཟུགས་གཅིག་ཀྱང་ཡོད་མ་རེད། དཀོན་མཆོག་གཅིག་མ་གཏོགས་ཡོད་མ་རེད། ང་ཚོ་ཡི་ཆེད་དུ་དཀོན་མཆོག་གཅིག་རང་ཡོད་རེད། ཁོང་ནི་ང་ཚོ་ཡི་ཡབ་རེད། ཚང་མ་ཁོང་ནས་བྱུང་བ་རེད། ང་ཚོ་ཁོང་གི་ཆེད་དུ་སྡོད་ཡོད་རེད།

པ་མི་གསོད་མཁན། ལོག་གཡེམ་བྱེད་མཁན། སྒྱུ་མ་མཁན། སྔགས་པ་དང་འདྲ་གཟུགས་ལ་མཆོད་པ་བྱེད་མཁན་དང་རྫུན་བཤད་མཁན་དེ་ཚེ་དེ་ཚོ་ཚང་མ་མེ་སྲེག་པའི་གི་མཚོའི་ནང་བཅུག་གི་རེད། དེ་ལ་འཆི་བ་ཟད་པ་ཟེར་གྱི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདིའི་ལས་ནས་ཞུས་ཏེ་ད་དེ་རིང་གི་དུས་ཚོད་དེ་འདི་ནས་རྫོགས་སོང་རེ་ཌི་ཡོ་ཉན་མཁན་གྱི་མི་མང་དེ་ནི་དུས་ཚོད་དེ་གཏམ་དང་ཡལ་བའི་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་པའི་དུས་ཚོད་དེ་འདི་རྫོགས་སོང། དེ་རིང་གི་ལས་ལ་ཕེབས་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གའི་དུས་ཚོད་ལ་འོ་རང་ཚང་མ་ཡང་མཇལ་གི་རེད་དེ་རིང་གི་ལགས་ཀྱི་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པའི་གི་མི་མང་ཚང་མ་ལ་གུང་སེང་ཅིག་ཞུ་གི་རེད་བཀྲ་ཤིས་བདེ་ལེགས།

ཉིད་ཀྱི་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་བཀལ་ས་གི་རྒྱ་དེ་འདི་རུ་ཡོད། ཡི་གེ་བཀལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག། ལས་སྐོར་གཉིས། བདུན། དགུ། ཀར་མ་འགྲོ་ནེ་པཱལ། ལས་རིམ་བཀལ་ས་ཡི་པ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ་ཀར་མ་འགྲོ་ནེ་པཱལ།

ཡང་མི་མང་ཚང་མ་ལྷན་རྒྱས་ཚང་མ་སེམས་བཞག་རོགས་གནང། ཨང་ཉིན་གུང་གི་ཁ་ལག་རེད། ད་ཡང་ཆུ་ཚོད་དང་པོ་ལ་ཟ་ཡོད་དང་ཆུ་ཚོད་གཉིས་པ་ལ་ཟ་ཡོད་དང་ཨོ་ཆུ་ཚོད་བཅུ་གཉིས་ལ་ཟ་ཡོད་ད་དེ་དུས་ཚོད་རང་ལ་རང་གི་གོ་གི་འོ་ནངས་མོ་སང་ཉིན་དེ་དུས་ཚོད་ཟ་ད་དགོང་དག་ཁ་ལག་རེད་ཆུ་ཚོད་བདུན་པ་ཆུ་ཚོད་དྲུག་པ་ག་ཚོད་ལ་ཟ་ཡོད་འོ་ད་དེ་དེ་རང་གི་དུས་ཚོད་ཅིག་གོ་ནས་དེ་དུས་ཚོད་ནང་ལ་དེ་ཁ་ལག་དེ་རང་གི་ཟ་དགོས་ཀྱི་རེད་དེ་ཟ་ན་དེ་ནི་རང་ལ་ག་ཚོད་བཟོས་པ་ལ་བཅོས་བྱ་བ་རེད།